འདི VOA ཨ་རི་རླུང་འཕྲིན་ཁང་ནས་རྒྱང་སྲིང་ཞུ་གི་ཡོད། ང་ཚོ་སོ་ཡ་ལ་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་འདིའི་ནང་བོད་ཀྱི་ཐུན་མོང་མ་ཡིན་པའི་ལྷ་མོའི་རྣམ་ཐར་དང་ཡུལ་གཞས། དེང་དུས་ཀྱི་བོད་གཞས། རོལ་ཆ། ལོ་རྒྱུས་བཅར་འདྲི་ཞུས་པ་སོགས་རྒྱང་སྲིང་ཞུ་གི་ཡོད། ལས་རིམ་གོ་སྒྲིག་ཞུ་མཁན་བྱེད་ཕྱོགས་ལ་གསར་བཟོ་རིམ་ཡིན། བདུན་ཕྲག་སྔོན་མ་དེར་འཕན་པོའི་གཞས་མ་བསྟན་འཛིན་དབང་མོ་ལགས་ཀྱིས་བཏང་བའི་དྲན་སེམས་ཞེས་པ་དེར་ལྷོ་ཁའི་གཞས་མ་ཞེས་ནོར་ནས་ངོ་སྤྲོད་ཞུས་འདུག་པས་ལས་རིམ་གསན་མཁན་རྣམ་པ་ཚོར་དགོངས་སེལ་ཞུ་རྒྱུ་ཡིན། དེ་རིང་འཕན་པོའི་གཞས་མ་བསྟན་འཛིན་དབང་མོ་ལགས་ཀྱིས་བཏང་བའི་འཕན་པོའི་དམངས་ཁྲོད་སྒོར་གཞས་གནས་བཟང་ཞེས་པ་དེ་གསན་རོགས་གནང། གཞས་ཚིག་ནི་འདི་ནས་བལྟས་པའི་ཉི་མའི་ཤར་ཕྱོགས་ལ་རི་བོ་ཆེན་པོས་དབུ་ཞྭ་བཞེས་པ་འདྲ་རི་བོ་ཆེན་པོས་དབུ་ཞྭ་བཞེས་མདོག་མེད་གནས་ཆེན་ཁ་བ་དཀར་པོ་ཡིན་ཤས་ཆེ་བུ་མོ་མི་སྡོད་གནས་རི་མཇལ་བར་འགྲོ་གནས་ཆེན་ཁ་བ་དཀར་པོ་མཇལ་བར་འགྲོ་འདི་ནས་བལྟས་པའི་ཉི་མའི་ལྷོ་ཕྱོགས་ལ་གསེར་ཆེན་འབོག་རྡོ་གནམ་ལ་རོང་སེ་རོང།